གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དང་པོའི་ཚེས་བཅུ་དགུ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་གསུམ་པའི་ཚེས་བཅུ་གཅིག་རེས་གཟའ་སྤེན་པ་རེད། ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསར་འགྱུར་བྱ་རྒྱུ་ཡིན། ང་ཕྱི་སྔོན་ཚོད་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྡ་རམ་ས་ལར་བཙན་བྱོལ་གཞུང་དམངས་གཉིས་དང་དེ་བཞིན་འཛམ་གླིང་གི་བོད་མི་གནས་སྡོད་ཀྱི་ཡུལ་གྲུ་སོ་སོའི་ནང་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་གནང་ཡོད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས་ས་གནས་ཀྱི་གནས་ཚུལ་ཞིག་དང།

སྔ་རྗེས་བཀའ་སློབ་གསལ་བོ་ཕེབས་ཡོད་པའི་ནང་དོན་ལ་བོད་ཕྱི་ནང་དང་རྒྱལ་སྤྱིའི་ཕྱོགས་ནས་དེ་ལྟར་བརྩི་འཇོག་བྱེད་དགོས་པ་སོགས་གསུངས་ཡོད། ཡང་ཐེངས་འདིའི་དུས་དྲན་མཛད་སྒོའི་ཐོག་མེག་སི་ཀོ་གྲོས་ཚོགས་ཀྱི་འཐུས་མི་དགུ་ལས་གྲུབ་པའི་སྐུ་ཚབ་ཚོགས་ཆུང་གི་མགྲིན་ཚབ་པས་སྐུའི་ཡང་སྲིད་ཀྱི་གནད་དོན་དང་འབྲེལ་བའི་ཡོངས་ཁྱབ་གསལ་བསྒྲགས་སྤེལ་བའི་ནང་འབྱུང་འགྱུར་སྐུའི་ཡང་སྲིད་ཀྱི་གནད་དོན་ནི་གོང་ས་ཏཱ་ལའི་བླ་མ་མཆོག་དང་བོད་མི་ཁོ་ན་ལས་གཞན་ནི་གཞུང་དང་ཚོགས་པ་སྒེར་སུ་ལ་ཡང་ཐེ་བྱུས་བྱེད་དབང་མེད་པ་མ་ཟད་གལ་ཏེ་གཞུང་དང་ཚོགས་པ་སྒེར་གཞན་གྱིས། སྐུའི་ཡང་སྲིད་ལ་ཐེ་བྱུས་བྱས་པ་ཡིན་ཚེ། ཡང་སྲིད་དེ་རྩ་བ་ནས་ངོས་ལེན་བྱ་རྒྱུ་མིན་ཞེས་གསུངས་ཡོད། ཡང་སྐབས་དེར་མཛད་སྒོའི་སྐུ་མགྲོན་གཙོ་བོར་ཡོ་རོབ་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས་མེ་ཁོ་ལཱ་སི་བྷེ་ཚ་ལགས་ནས། Even sixty years after the uprising, Tibetans are unfortunately still suffering under the Chinese government. བོད་མི་ཚོས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་བྱས་ཏེ་ད་ཆ་ལོ་དྲུག་ཅུ་རེ་བཞི་འཁོར་ཡོད་ཀྱང་ད་རུང་བོད་མི་རྣམས་མུ་མཐུད་ནས་རྒྱ་ནག་གི་གདུག་རྩུབ་ཅན་གྱི་སྲིད་བྱུས་འོག་དཀའ་སྡུག་མྱོང་བཞིན་ཡོད་ཅེས་དང་རྒྱ་ནག་གཞུང་གིས་བོད་ནང་བཅའ་སྡོད་སློབ་གྲྭ་མང་དུ་གཏོང་བཞིན་པ་དེའི་དམིགས་ཡུལ་ནི་བོད་མིའི་མི་རབས་གསར་བ་ཚོ་རང་གི་སྐད་དང་རིག་གཞུང་དྲི་མ་མེད་པ་བཟོ་རྒྱུ་དེ་ཡིན་པས་རྒྱ་ནག་གཞུང་གིས་མི་རིགས་རྩ་མེད་བཟོ་རྒྱུའི་སྲིད་བྱུས་རྣམས་མཚམས་འཇོག་བྱེད་དགོས་ཞེས་གསུངས་ཡོད་པ་རེད། ཡང་སྐབས་དེར་ཨ་མི་རི་ཀར་རྟེན་གཞི་བྱས་པའི་རྒྱལ་ཡོངས་དམངས་གཙོ་ཐེབས་རྩ་ཚོགས་པའི་འགན་འཛིན། སྐུ་ཞབས Damon Wilson ལགས་ཀྱིས་གསུང་བཤད་གནང་བའི་ནང།

ཡང་ཉིན་དེར་བཞུགས་སྒར་རྡ་རམ་ས་ལ་ཙམ་མ་ཡིན་པར་བོད་མི་གནས་པའི་འཛམ་གླིང་ས་ཕྱོགས་གང་སར་རྣམ་པ་འདྲ་མིན་གྱི་ལས་འགུལ་སྤེལ་ཡོད་པ་དང་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྣེ་ཁྲིད་འོག་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་རྟེན་གཞི་བྱས་པའི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་མི་བདུན་ཅུ་ལྷག་གིས་སྒོ་མཆོང་ལས་འགུལ་སྤེལ་སྐབས་རྒྱ་གར་གྱི་ཉེན་རྟོག་པས་འཛིན་བཟུང་བཙན་འཁྲིད་བྱས་འདུག་དེ་བཞིན་ནིའུ་ཛི་ལན་དང་ཨོས་ཏྲེ་ལི་ཡ་སོགས་སུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ཡོ་རོབ་མཐུན་ཚོགས་ཀྱིས་བོད་དོན་དམིགས་བསལ་འབྲེལ་མཐུད་པ་ཞིག་བསྐོ་གཞག་ཡོང་ཐབས་སུ་ཡོ་རོབ་མཐུན་ཚོགས་ལ་རེ་སྐུལ་གནང་ངེས་ཡིན་པ་ཡོ་རོབ་གྲོས་ཚོགས་ཀྱི་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གིས་གསལ་སྟོན་གནང་ཡོད་པའི་ཐད་ལ་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་གིས་གནས་ཚུལ་བཏང་བར་གསན་རོགས་གནང།
བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་བའི་དུས་སྐབས་བསྟུན། སྤྱི་ཟླ་གསུམ་པ་གི་ཚེས་པ་བཅུ་ཉི་མ་བཙན་བྱོལ་བོད་མིའི་ལྟེ་གནས་བཞུགས་སྒར་རྡ་རམ་ས་ལ་ཁུལ་དུ། ཡུ་རོབ་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པ་གི་གྲོས་ཚོགས་འཐུས་མི་གི་ཚོགས་ཆུང་ཟིག་དང། མེག་སི་ཁོ་དང་ལི་ཐུ་བྷེ་ནི་ཡ་རྒྱལ་ཁབ་གི་གྲོས་ཚོགས་འཐུས་མི་གི་བོད་དོན་རྒྱབ་སྐྱོར་བ་གི་ཚོགས་ཆུང་རེ་རེ་བཅས་ཕེབས་ཏེ། བོད་མིའི་ཁྲོད་ལ་གོང་ས་མཆོག་ལ་མཇལ་མོལ་དང་འབྲེལ། ཡོངས་གྲགས་བོད་དོན་རྒྱབ་སྐྱོར་མཚོན་པ་གི་གསར་འགོད་གསལ་བསྒྲགས་ཟིག་གནང་ནས་འདི་གའི་གསར་འགོད་པ་གི་དྲི་བ་ལ་ལན་འདེབས་གནང་སྐབས། ཡུ་རོབ་མཐུན་ཚོགས་ཀྱིས་ཨ་མི་རི་ཁ་དང་འདྲ་བར།

ཐག་གཅོད་གང་ཅི་ཡོ་རོབ་མཐུན་ཚོགས་ཀྱི་འཛིན་སྐྱོང་སྡེ་བ་ཚོགས་གཙོས་གནང་ལམ་ཡོད་པར་བརྟེན། ང་ཚོ་གྲོས་ཚོགས་འཐུས་མི་ཚོས་ཚོགས་གཙོ་ལ་དེའི་སྐོར་བཀའ་མོལ་གྱི་དམིགས་ཡུལ་འཛིན་ངེས་གཏན་གྱི་ཐོག་ནས། ཁོང་གིས་ཡིད་ཆེས་འཕེར་བ་ཡོང་ཐབས་དང་རེ་སྐུལ་བྱེད་ངེས་ཡིན་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་མེག་སི་ཁོ་རྒྱལ་ཁབ་ཀྱི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྐུ་ཚབ། སྐུ་ཞབས Salvador Caro Cabrera ལགས་ནས་ཀྱང། མེག་སི་ཁོ་རྒྱལ་ཁབ་ཀྱིས་ཡོངས་གྲགས་སུ་བོད་དོན་རྒྱབ་སྐྱོར་གྱི་ཕྱི་འབྲེལ་སྲིད་བྱུས་འཛིན་བཞིན་པ་འགྲེལ་བརྗོད་གནང་གི་འདུག།

མེག་སི་ཁོ་གཞུང་གིས་ཡོངས་གྲགས་ཀྱི་ཐོག་ནས་བོད་དོན་རྒྱབ་སྐྱོར་གནང་གི་ཡོད་པ་འགྲེལ་བརྗོད་གནང་གི་འདུག་ཅིང། ཡང་ལི་ཐོ་བྷེ་ནི་ཡ་གི་གྲོས་ཚོགས་འཐུས་མིའི་བོད་དོན་རྒྱབ་སྐྱོར་ཚོགས་ཆུང་གི་སྐུ་ཚབ་པ། ཨ་རུ་ན་སི་བྷེ་ལིན་སི་ཀེ་སི་ལགས་ནས། ཁོ་ཚོའི་རྒྱལ་ཁབ་ནས་ཀྱང་བོད་དང་འདྲ་བའི་ཡོན་ཆོམ་དང་དཀའ་སྡུག་མྱངས་ཡོད་པས། བོད་དོན་རྒྱབ་སྐྱོར་གནང་མཁན་མང་པོ་ཡོད་པ་འགྲེལ་བརྗོད་གནང་གི་འདུག།
Our Nations། have gone through similar trials and tribulations. ཁོང་གིས་ལི་ཐོ་བྷེ་ནི་ཡ་གི་ནང་གྲོས་ཚོགས་འཐུས་མི་དང་ཤེས་ཡོན་ཅན་ཚོགས་སྡེ་ཁག་འདྲ་མིན་སོགས་བོད་དོན་རྒྱབ་སྐྱོར་གནང་མཁན་མང་པོ་ཡོད་པ་ནི། བོད་དང་ང་ཚོ་ཆོས་ལུགས་དང་རིག་གཞུང་གོམས་གཤིས་མི་འདྲ་ནའང། བོད་དང་ང་ཚོ་གཅིག་མཚུངས་སུ་ཡོན་ཆོམ་དང་དཀའ་སྡུག་གི་ནང་ཚུད་མྱོང་ཡོད་པས། ཁྱེད་ཀྱི་འཐབ་རྩོད་ནི་ང་ཚོ་དང་གཅིག་བྷ་རེད་དུ་བསྐྱིལ་བ་གི་ཚུལ་གྱིས། ང་ཚོ་གཉིས་ཀ་གོད་ཆག་མྱོང་མཁན་གཅིག་མཚུངས་སུ་གྱུར་པ་གི་སྐྱིད་སྡུག་ཤིག་ཡོད་པ་རེད་ཅེས་འགྲེལ་བརྗོད་གནང་སོང་ལ། བོད་དོན་རྒྱབ་སྐྱོར་གནང་མཁན་གི་གྲོས་ཚོགས་འཐུས་མི་གི་ཚོགས་ཆུང་ཁག་གསུམ་དེས།

ཕན་ཚུན་འཁྲུག་འཛིང་དང་གསོད་རེས་གཏོང་བ་ནི་ནོར་འཁྲུལ་ཚབས་ཆེན་ཆགས་ཡོད། ང་ཚོའི་མི་རབས་མང་པོར་མཚོན་ཆ་བེད་སྤྱོད་བཏང་ནས་ཕན་ཚུན་གསོད་རེས་གཏོང་བཞིན་པ་འདི་ད་ཆ་མཚམས་འཇོག་རན་རེད། ང་ཚོ་མི་གཅིག་གྱུར་ཡིན་པའི་གོ་ལ་འདིར་སྤུན་མཆེད་ཕོ་མོ་ནང་བཞིན་གནས་དགོས་རྒྱུ་གལ་ཆེན་རེད་ཅེས་བཀའ་བསྩལ་གནང་འདུག་ཅིང། བོད་དོན་རྒྱབ་སྐྱོར་གནང་མཁན་གྱི་གྲོས་ཚོགས་འཐུས་མི་རྣམས་ཀྱིས ྋགོང་ས་མཆོག་གི་ཡང་སྲིད་གནད་དོན་ནི་མགོན་པོ་གང་ཉིད་དང་བོད་མིའི་སྒྲིག་འཛུགས། ནང་ཆོས་ཀྱི་ལམ་སྲོལ་ལྟར་ཐག་གཅོད་གནང་རྒྱུར་རྒྱབ་སྐྱོར་ཡོད་པ་ལས། རྒྱ་ནག་གཞུང་གིས་དེ་ལ་ཐེ་བྱུས་བྱེད་རྒྱུར་ངོ་རྒོལ་ཡོད་པ་ཡང་གསལ་སྟོན་གནང་གི་འདུག་བཞུགས་སྒར་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ཡིན། ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ནས་བོད་མི་ཚོས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་བར་སྲུང་བརྩི་གནང་བའི་སྐོར། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་ཇོ་ལེབ་ཆོས་འཕེལ་ནས་གནས་ཚུལ་བཏང་བར་གསན་རོགས་གནང།
ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་ནིའུ་ཡོག་དང་ནིའུ་ཇར་སིའི་བོད་རིགས་སྤྱི་མཐུན་ཚོགས་པ་དང། གཞན་ས་གནས་ཀྱི་ཚོགས་པ་ཆེ་ཁག་ཐུན་མོང་གི་སྒོ་ནས་གོ་སྒྲིག་བྱས་ཏེ། ནིའུ་ཡོག་ཏུ་ཡོད་པའི་མཉམ་འབྲེལ་རྒྱལ་ཚོགས་ཀྱི་མདུན་དུ་བོད་མི་སྟོང་ཕྲག་འགའ་ཞིག་འཛོམས་ནས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པར་སྲུང་བརྩི་ཞུས་པ་དང་འབྲེལ་ནས་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་བར་ངོ་རྒོལ་སྐད་འབོད་ཀྱི་ལས་འགུལ་ཞིག་སྤེལ་གནང་སོང། ནེའུ་ཡོག་གྲོང་ཁྱེར་དུ་སྲུང་བརྩི་ཞུས་པའི་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པའི་མཛད་སྒོའི་སྐུ་མགྲོན་དུ། བྱང་ཨ་རིའི་སྐུ་ཚབ་དོན་གཅོད་རྣམ་རྒྱལ་མཆོག་གྲུབ་ལགས་ཕེབས་ཡོད་པ་ལྟར། ཁོང་གིས་བཀའ་ཤག་གི་གསུང་འཕྲིན་སྒྲོག་སྦྱང་གནང་བའི་རྗེས་སུ། ཨ་རིའི་ནང་བཞུགས་མཁན་ཚོས་ད་ལྟའི་ཨ་རིའི་གྲོས་ཚོགས་གོང་འོག་གཉིས་ཀའི་ནང་དུ་བོད་དོན་རྒྱབ་སྐྱོར་གྱི་ཁྲིམས་འཆར་གསར་པ་ཐོན་པར་གཏན་འབེབས་ཡོང་ཐབས་ལ་ཚང་མས་ཤུགས་སྣོན་རྒྱག་དགོས་པའི་སྐོར་གསུངས་སོང། ད་ལན་གྱི་ཁྲིམས་འཆར་དེ་ཡག་པོ་བཟོས་པ་ཡིན་ན། ད་འཛམ་བུ་གླིང་ནང་ལ་རྒྱ་ནག་ལ་ཡང་ལྟ་སྟངས་ཀྱི་འགྱུར་བ་འགྲོ་གི་ཡོད་རེད་ང་ཚོ་གོ་སྐབས་སེམས་ཁུར་དུ་གོ་སྐབས་སེམས་ཁུར་དུ་ལབ་དགོས་རེད། ཁྲིམས་འཆར་དེ་ལ་བལྟས་པ་ཡིན་ན་བོད་བོད་ཀྱི་ང་ཚོ་ཚོ་ལོ་རྒྱུས་ཐོག་ནས་རང་བཙན་ཡིན་པ་དང། ད་ལྟའི་གི་བོད་ཀྱི་དཀའ་རྙོག་དེ་སེལ་མེད་པ། རྒྱལ་སྤྱིའི་གི་ཁྲིམས་དོན་འོག་ནས་དཀའ་རྙོག་དེ་སེལ་རྒྱུ་ཡིན་པ་ཨ་ནི་བོད་མི་ཚོ་ལ་སོ་སོ་རང་ཐག་རང་གཅོད་ཀྱི་ཐོབ་ཐང་ཡོད་པ་དེ་གསལ་པོ་ཅིག་བཀོད་ཡོད་རེད། ད་ང་རང་ཚོ་ལ་ལག་པ་ལ་ཡོད་རེད་ཁྲིམས་འཆར་དེ་འགྲོ་དང་མ་འགྲོ། འདི་ཡིན་དུས་ཁ་སང་ནིའུ་ཇར་སིའི་གི་ད་ལྟ་རྒན་གྱིས་ངེད་ཚོ་ལ་ཞུས་ཡིན་དེ་ག་ནང་བཞིན་ཤུགས་སྐྱོན་རོགས་གྱིས་ཅེས་ཅེས་ཞུ་ཡ་ཡིན་ཨ་ནི་གོ་སྐབས་འདི་བརྒྱུད་ནས་ད་ལྟ་ཨ་རི་ནང་ཡོད་པའི་ད་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པ་ཡིན་ནས་རེད་བོད་པ་ཚོ་ཚང་མས་གི་སོ་སོ་གི་དོན་དག་དེ་སོ་སོ་གི་འགན་འཁྱེར་བའི་ཐོག་ནས་ཨ་ནི་དེ་ལ་ཡ་སོ་སོ་གི་འཐུས་མི་ལ་ཡ་འབྲེལ་བ་བྱས་བྱས་ཤུགས་རྒྱག་རོགས་གྱིས་ཅེས་ཅེས་ཨ་འདི་འབོད་སྐུལ་ཞུ་ཡ་ཡིན། དེ་བཞིན་དུ་གསུམ་བཅུའི་དུས་དྲན་ཐོག་ཁ་ན་ཌའི་ཨོན་ཊ་རི་ཡོ་གྲོས་ཚོགས་འཐུས་མི་བོད་རིགས་བུ་ཁྲིད་དཀར་པོ་ཆེ་ལགས་ཕེབས་ཡོད་པ་དང། ཁོང་མོས་གསུམ་བཅུའི་དུས་དྲན་གྱི་ལོ་རྒྱུས་སྐོར་དང་འབྲེལ་ནས་རྒྱ་ནག་གཞུང་གིས་བོད་ནང་མུ་མཐུད་ནས་བོད་མི་རིགས་རྩ་མེད་བཟོ་ཐབས་གནང་གི་ཡོད་པའི་དུས་སྐབས་འདིར། བོད་མི་ཚོས་རྡོག་རྩ་གཅིག་སྒྲིལ་གྱི་སྒོ་ནས་རྒྱ་ནག་གཞུང་ལ་འཐབ་རྩོད་བྱེད་དགོས་པའི་སྐོར་གསུངས་གནང་སོང།
ལྔ་བཅུ་ང་དགུ་ལོར་ནས་ད་ལྟ་བར་དུ་རྒྱ་དམར་གཞུང་གིས་བོད་འདི་ཆབ་སྲིད་བརྒྱུད་ནས་དཔལ་འབྱོར་བརྒྱུད་ནས་རིག་གཞུང་བརྒྱུད་ནས་ད་ག་ན་ཞིག་མི་རིགས་ཡན་ཆད་དང་བོད་ནང་གི་བོད་མི་སོ་སོ་ལུང་པའི་ནང་ལ་གྲངས་ཉུང་མི་རིགས་བཟོ་ཡ་ཐབས་ཤེས་གང་ཡོང་ཅི་ཡོང་བྱས་ཡོད་རེད། ང་ཚོའི་དགྲ་བོ་རྒྱ་ནག་གཞུང་འདི་སྟོབས་ཆེན་རྒྱལ་ཁབ་ཆེན་པོ་ཅིག་ཡིན་དུས་ང་ཚོ་ཚང་མ་རྡོག་རྩ་གཅིག་སྒྲིལ་བྱས་ནས་བོད་དོན་ཐོག་ལ་ལས་འགུལ་ག་འདྲ་ཅིག་སྤེལ་བ་ཡིན་ན་མཉམ་རུབ་ཐོག་ནས་གནང་དགོས་པ་དེ་གལ་ཆེན་པོ་མཐོང་གི་འདུག།
ཡང་བོད་རང་དབང་འཐབ་རྩོད་པ་བསྟན་འཛིན་བརྩོན་འགྲུས་ལགས་ཀྱིས་བོད་མི་ཚོ་བྱེས་ཡུལ་གྱི་རྒྱལ་ཁབ་གང་དུ་བསྡད་ཡོད་ཀྱང་བོད་ཡུལ་དྲན་པའི་ཡུལ་ནས་བརྗེད་མི་རུང་ཞིང། ནམ་ཞིག་བོད་ལ་ལོག་ཐུབ་རྒྱུའི་ཆེད་དུ་བོད་རིགས་ཡོད་ཚད་ཀྱིས་ལས་འགུལ་སྤེལ་ནས་འཐབ་རྩོད་བྱེད་དགོས་པའི་སྐོར་གསུངས་གནང་སོང།
རྒྱལ་ཁབ་སྟོབས་ཆེན་ཨ་རི་འདྲ་བོ་དེ་འདྲས་ཅིག་ནང་ལ་ཡང་ཁྱེད་རང་ཚོ་འགའ་ཤས་ལ་ཡང་ནང་ཡོད་གི་རེད་མོ་ཊ་ཡོད་གི་རེད་ལས་ཀ་ཡག་པོ་ཡོད་གི་རེད་དུག་ལོག་ཡག་པོ་གོན་ཡོད་གི་རེད་ཡིན་པ་ཡིན་ནས་སོ་སོའི་ཕ་ཡུལ་རྩ་བ་ཉིད་ནས་མ་བརྗེད་པ་བྱེད། སོ་སོའི་ལུང་པ་དེ་ཕ་ཙི་ཅིག་རྒྱ་མིའི་འོག་ལ་བཞག་ཨ་ནི་ཚུར་ཕྱོགས་ལ་ཡང་སོ་སོའི་ཅིག་གི་གནས་སྟངས་རུ་ཡག་པོ་ཆགས་ཆེ་ཧང་སང་རྩ་བ་ཉིད་ནས་བསྡད་རྒྱུ་ཡོད་མ་རེད།
དེ་བཞིན་ནིའུ་ཡོག་གྲོང་སྡེ་ཉི་ཤུ་རྩ་དྲུག་པའི་འཐུས་མི། ཇུ་ལི་ཝང་ལགས་ཀྱིས་ཀྱང་ཁོང་མོ་མུ་མཐུད་ནས་ནིའུ་ཡོག་ཁུལ་དུ་གནས་ཡོད་པའི་བོད་མི་རྣམས་དང་བོད་དོན་ཐོག་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་འདོད་ཡོད་པའི་སྐོར་གསུངས་ཤིང། དེ་བཞིན་རྒྱ་རིགས་མང་གཙོ་དོན་གཉེར་བའི་སྐུ་ཚབ་ཁྲིན་ཁྲང་ལགས་ཀྱིས་ཀྱང་གསུམ་བཅུའི་དུས་དྲན་ཐོག་རྒྱབ་སྐྱོར་གྱི་གཏམ་བཤད་སྤེལ་ཞིང། སྤྱི་ཟུར་རྨོག་རུ་བསྟན་པ་ལགས་ཀྱིས་བོད་ནང་གི་ཆབ་སྲིད་བཙོན་པ་རྩོམ་པ་པོ་སྒོ་ཤེས་རབ་རྒྱ་མཚོ་བཙོན་གྲོལ་གཏོང་དགོས་པའི་སྐོར་དང། སྤྱི་ཟུར་ངག་དབང་ཐར་པ་ལགས་ཀྱིས་རང་ལུས་མེར་སྲེག་གཏོང་གནང་མཁན་གླུ་གཞས་སྒྱུ་རྩལ་བ་ཚེ་དབང་ནོར་བུའི་ནང་མིའི་སྐོར་དང་འབྲེལ་ནས། བོད་ནང་གི་གནས་བབ་སྐོར་ལ་གཏམ་བཤད་ཀྱང་སྤེལ་གནང་སོང། ཨ་མི་རི་ཀའི་ནིའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཅུན་པེར་ཡིན།

རྩོམ་གཞི་འདི་དང་བག་ཆགས་ཤོག་ཁྱེད་ལོག་ལ་མ་ཐོན་རྒྱུ་དཀའ་མོ་འདྲ་ཕྱིན། དེ་རིང་ཕྱི་ཟླ་གསུམ་པའི་ཚེས་བཅུ་དེ་བོད་ཀྱི་སྒེར་ལངས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་བ་དང་བསྟུན་བལ་ཡུལ་གཞུང་གིས་བོད་མི་ཚོར་གསུམ་བཅུའི་དུས་དྲན་སྲུང་བརྩི་བྱེད་བཅུག་མེད་པ་མ་ཟད་བལ་ཡུལ་གྱི་མཆོད་རྟེན་ཉེ་འཁོར་དང་བལ་ཡུལ་ནང་གི་བོད་ཀྱི་དགོན་པ་ཁག་གཙོས་བོད་པ་འདུས་སྡོད་ཀྱི་ས་ཁུལ་གང་སར་ཉེན་རྟོག་པའི་ལྟ་སྲུང་འོག་བཅུག་ཡོད་པ་དང། བལ་ཡུལ་ནང་གི་བོད་པའི་ཚོང་ཁང་དང་ཟ་ཁང་བརྒྱ་ཆ་བརྒྱད་ཅུ་ལྷག་སྒོ་བརྒྱབ་ཡོད་པ་བལ་ཡུལ་ནང་གནས་སྡོད་འབྲེལ་ཡོད་བོད་མི་གཉིས་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
གནས་སྐོར་ལམ་ནང་དང་ད་བོད་པའི་གི་དགོན་པ་ཁག་དང་བོད་པའི་གི་ཅིག་ཟ་ཁང་མགྲོན་ཁང་ཆེན་པོ་འདི་ཚོ་དང་འདི་ཚང་མ་ནི་དམག་མི་བཀྲམ་ནས་བཞག་བཞིན་འདུག་དེ་བཞིན་བལ་ཡུལ་དོན་གཅོད་ཁང་གིས་དེ་རིང་གསུམ་བཅུའི་དུས་དྲན་དང་འབྲེལ་བའི་གསལ་བསྒྲགས་ཤིག་སྤེལ་བའི་ནང་ལོ་ལྟར་བལ་ཡུལ་གཞུང་ངོས་ནས་བོད་མིའི་སྒེར་ལངས་གསུམ་བཅུའི་དུས་དྲན་ལ་གཞུང་འབྲེལ་མཛད་སྒོ་སྲུང་བརྩི་བྱེད་རྒྱུར་ཆོག་མཆན་སྤྲོད་སྲོལ་མེད་པ་ལྟར་རང་རེའི་བོད་མི་ཡོངས་ནས་གནས་ཡུལ་གཞུང་གི་ཁྲིམས་སྒྲིག་ལ་བརྩི་སྲུང་གིས་དེ་ལས་འགལ་བའི་ལས་འགུལ་རིགས་སྤེལ་གནང་མི་ཡོང་བ་དང་བོད་མི་ཚོས་ཡུལ་ཁྲིམས་ལ་བརྩི་སྲུང་གིས་མཆོད་འབུལ་སྨོན་ལམ་འདོན་དགོས་པའི་འབོད་སྐུལ་ཞུ་བཞིན་ཡོད་ཅེས་བཀོད་འདུག་དེ་རིང་སྟེ་ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན་འཛམ་གླིང་ས་ཕྱོགས་གང་སར་བོད་མི་ཚོས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོའི་བོད་མིའི་ཞི་བའི་སྒེར་ལངས་བྱུང་ནས་ལོ་ངོ་དྲུག་ཅུ་རེ་བཞི་འཁོར་བའི་དུས་དྲན་དེ་རྣམ་པ་འདྲ་མིན་ངང་སྲུང་བརྩི་བྱེད་བཞིན་ཡོད་ན་ཡང། བལ་ཡུལ་གཞུང་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ཞི་རྒོལ་ཆེན་མོ་བྱུང་བ་ནས་བཟུང་རྒྱ་ནག་གཞུང་གི་གནོན་ཤུགས་འོག་ཆབ་སྲིད་ཀྱི་ལས་འགུལ་རིགས་སྤེལ་བར་དམ་དྲག་དང་ཕྱི་ལོ་ཉིས་སྟོང་བཅུ་གཅིག་ནས་བཟུང་བོད་མི་ཚོའི་ཆབ་སྲིད་ལས་འགུལ་ལ་དྲག་གནོན་བྱེད་འགོ་ཚུགས་ཡོད་པ་དང།

རྒྱ་གར་ལྷོ་ཕྱོགས་བྷེ་ལ་ཀོ་པི་དང་ཧོན་སུར། ཀོ་ལི་གལ་བཅས་ཀྱི་ནང་བོད་མི་སུམ་བརྒྱ་བརྒལ་བ་ཞིག་གིས་མེག་སོ་གྲོང་ཁྱེར་གྱི་རྒྱལ་ཁང་གི་རྒྱལ་སྒོའི་མདུན་ཐང་དུ་འདུ་འཛོམས་ཀྱིས་ལས་འགུལ་འགོ་འཛུགས་མཛད་སྒོ་གནང་གྲུབ་པའི་རྗེས་སུ་བོད་མི་རྣམས་ཀྱིས་ལག་ཏུ་བོད་ཀྱི་རྒྱལ་དར་དང་བོད་དོན་དང་འབྲེལ་བའི་བརྗོད་ཚིག་འདྲ་མིན་བཀོད་པའི་འཕྲེད་དར་དང་ཡིག་བྱང་སོགས་བཟུང་ནས་སྐད་འབོད་གནང་བཞིན་མེག་སོ་གྲོང་ཁྱེར་གྱི་ཁྲོམ་གཞུང་ཁག་ཏུ་ཞི་བའི་རྔམ་སྟོན་ཁྲོམ་སྐོར་གནང་ཡོད་པ་རེད།

རྒྱ་ནག་གིས་བོད་ཐོག་འཛིན་པའི་ནོར་འཁྲུལ་གྱི་སྲིད་ཇུས་ལ་བསྐྱར་ཞིབ་བྱེད་རྒྱུ་དང་བོད་ཀྱི་འཐབ་རྩོད་ནི་རྒྱ་ནག་ནང་ཁུལ་གྱི་གནད་དོན་ཞིག་མ་ཡིན་པར་རྒྱལ་སྤྱིའི་གནད་དོན་ཞིག་ཆགས་ཡོད་པ། བོད་ནང་བོད་མི་རྣམས་ཀྱིས་མནར་གཅོད་མྱོང་བཞིན་པ་དེར་རྒྱལ་སྤྱིའི་ཐོག་བདེན་པའི་རྒྱབ་ལངས་དགོས་པ་སོགས་འབོད་ཚིག་གསུམ་གྱི་ཐོག་ཐེངས་འདིའི་གསུམ་བཅུ་དུས་དྲན་སྲུང་བརྩི་གནང་བ་སོགས་གསུངས་སོང། དེ་བཞིན་ཨ་རིའི་རྒྱལ་ས་ཝཱ་ཤིན་ཀྲུང་གྱི་རྒྱ་ནག་གཞུང་ཚབ་ཁང་གི་མདུན་དུ་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་གསུམ་བཅུའི་དུས་དྲན་ཐེངས་དྲུག་ཅུ་རེ་བཞི་པ་སྲུང་བརྩི་དུས་སུ་ཨ་རིའི་གྲོས་ཚོགས་འོག་མའི་ཨ་རི་དང་རྒྱ་ནག་ཐོག་གི་འཐབ་ཇུས་ཚོགས་ཆུང་གི་ཚོགས་གཙོ་གྲོས་ཚོགས་འཐུས་མི་སྐུ་ཞབས Mike Gallagher ལགས་མཉམ་ཞུགས་ཀྱིས་གསུང་བཤད་གནང་སྟེ་བོད་མིར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེད་གནང་ཡོད། དེ་ཕྱིར་མེ་ཁི་གྷ་ལ་ཀར་ལགས་ཀྱིས་རྒྱ་ནག་གཞུང་གིས་བོད་མི་རིགས་རྩ་མེད་བཟོ་རྒྱུའི་སྲིད་ཇུས་ལག་བསྟར་བྱེད་བཞིན་པ་དེ་དག་ལ་ལམ་ལྷོང་རྩ་བ་ནས་ཡོང་གི་མ་རེད་ཅེས་གསུངས་ཡོད། དེ་བཞིན་ཡང་ཁེ་ན་ཏྲའི་གྲོང་ཁྱེར་ཁྲོ་རེན་ཁྲོའི་ནང་ཡོད་པའི་བོད་མི་ཚོས་གསུམ་བཅུའི་དུས་དྲན་སྲུང་བརྩི་སྐབས་སུ་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་སྐུ་མགྲོན་གཙོ་བོར་གདན་ཞུ་གནང་སྟེ་མཉམ་ཞུགས་གནང་ནས་བོད་ནང་གི་གནས་སྟངས་འགྲེལ་བརྗོད་དང་དེ་བཞིན་ཁེ་ན་ཏྲའི་ཨོན་ཁྲོ་རི་ཡ་མངའ་སྡེའི་གྲོས་ཚོགས་འཐུས་མི་བུ་ཁྲིད་དཀར་པོ་ཆེ་ལགས་ནས་དོན་གྲུབ་དབང་ཆེན་ལགས་ཁེ་ན་ཏྲའི་ཨོན་ཁྲོ་རི་ཡ་མངའ་སྡེའི་གྲོས་ཚོགས་ནང་སྣེ་ལེན་དང་ཚང་མར་ངོ་སྤྲོད་གནང་སྟེ་བོད་མི་དཀའ་ཚེགས་ཆེ་བའི་དུས་བོད་ཀྱི་ཆབ་སྲིད་བཙོན་ཟུར་དོན་གྲུབ་དབང་ཆེན་ལགས་ཀྱིས་བོད་མིར་རེ་བ་དང་སེམས་ཤུགས་གསར་བ་སྦྱིན་ཡོད་པ་གསུངས་ཡོད། དེ་བཞིན་བོད་དོན་དྲིལ་བསྒྲགས་དང་བོད་ནང་གི་དངོས་ཡོད་གནས་ཚུལ་སོགས་ས་གནས་ཡུལ་མིར་ཤེས་རྟོགས་ཆེད་དུ་གསུམ་བཅུའི་དུས་དྲན་ཉིན་རྒྱ་གར་བྱང་ཤར་ཁུལ་དུ་གནས་སྡོད་བོད་མི་ཚོས་ནུབ་སྦང་གལ་གྱི་གྲོང་ཁྱེར་ཤི་ལི་གྷུ་རིའི་ནང་རྔམ་སྟོན་ཁྲོམ་སྐོར་དང་ཡིག་ཆ་འགྲེམས་སྤེལ་སོགས་ཀྱི་ལས་འགུལ་སྤེལ་ཡོད་པ་རེད། ཞི་ཅིན་ཕིན་གྱིས་རྒྱ་ནག་གི་གནད་དོན་མང་བོ་ཞིག་ལ་གདོང་ལེན་ཁྲོད་རྒྱལ་ཁབ་གཙོ་འཛིན་གྱི་ལས་ཡུན་ཐེངས་གསུམ་པ་འགོ་བཙུགས་ཡོད་པ་རེད། ཟླ་བ་འདིའི་ཚེས་བཅུ་ཉིན་ད་ལྟ་པེ་ཅིན་དུ་འཚོགས་བཞིན་པའི་རྒྱ་ནག་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་སྟེང་འགྲན་ཟླ་མེད་པའི་འོག་ཞི་ཅིན་ཕིན་གྱིས་རྒྱ་ནག་གི་རྒྱལ་ཁབ་གཙོ་འཛིན་གྱི་ལས་ཡུན་ཐེངས་གསུམ་པ་དེ་འཁུར་ཡོད་པ་དང་དེ་བཞིན་ཁོས་འཛམ་གླིང་སྟེང་གི་དཔལ་འབྱོར་དབང་ཤུགས་ཆེ་ཤོས་ཨང་གཉིས་པའི་ཡུལ་གྲུ་འདིར་སྟངས་འཛིན་སྔར་ལས་ཇེ་ཆེར་བཏང་ནས་རྒྱ་ནག་གིས་ད་ལྟ་ཏོག་དབྱིབས་ནད་ཡམས་རྐྱེན་དཔལ་འབྱོར་ཉམས་རྒུད་དང་ཕྱི་སྲིད་ཐད་ལ་གདོང་ལེན་བྱེད་དགོས་ཀྱི་ཡོད་པ་རེད། ཐེངས་འདིའི་དམངས་ཆེན་ཚོགས་ཐོག་ཏུ་རྒྱ་ནག་གི་འགྱིག་གི་ཐམ་ཀའི་ཚོགས་འདུ་ཞེས་འབོད་པའི་རྒྱལ་ཡོངས་འཐུས་མི་གསུམ་སྟོང་ལ་ཉེ་བའི་གཅིག་མཐུན་ཐོག་ལོ་ན་དྲུག་ཅུ་རེ་དགུ་སོན་པའི་ཞི་ཅིན་ཕིན་ནི་རྒྱལ་ཁབ་ཀྱི་གཙོ་འཛིན་དུ་བདམས་ཡོད་པ་རེད། མ་གཞི་ལོ་བཅུ་གི་སྔོན་ལ་ཞི་ཅིན་ཕིན་གྱིས་དབང་བཟུང་བ་ནས་རྒྱ་ནག་དེ་སྔར་ལས་ལྷག་པར་དབང་ཆ་སྒེར་སྡོམ་གྱི་ལམ་ཁར་བསྐྱོད་ནས་ཨ་རི་དང་དེའི་མནའ་མཐུན་ཐའེ་ཝན། རྒྱ་ནག་དང་ར་ཤི་ཡ་དེ་མིན་དཔལ་འབྱོར་ཉོ་ཚོང་དང་འགྲོ་བ་མིའི་ཐོབ་ཐང་སོགས་གནད་དོན་མང་བོའི་ཐད་རྒྱ་ནག་ནི་ཨ་རིའི་ཁ་གཏད་ཆགས་བཞིན་པའི་དུས་སུ་ཁོའི་རྒྱལ་ཁབ་གཙོ་འཛིན་གྱི་ལས་ཡུན་ཡང་བསྐྱར་ལོ་ལྔ་གི་རིང་རྒྱུན་མཐུད་བྱས་པ་ཞིག་རེད། དོན་དངོས་ཐོག་ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོར་ཞི་ཅིན་ཕིན་གྱིས་རྒྱ་ནག་གི་རྒྱལ་ཁབ་གཙོ་འཛིན་གྱི་ལས་ཡུན་བསྟུད་མར་ཐེངས་གཉིས་ལ་མ་གཏོགས་བདམས་མི་ཆོག་པ་དེ་མེད་པར་བཟོས་ནས་རང་ཉིད་ཀྱི་ལས་ཡུན་རྒྱུན་མཐུད་ཐད་རྨང་གཞི་བཏིང་ནས་ཞི་ཅིན་ཕིང་ནི་རྒྱ་ནག་རྒྱལ་ཁབ་གསར་འཛུགས་བྱས་པ་ནས་བཟུང་མའོ་ཙེ་ཏུང་དང་འདྲ་མཉམ་གྱི་རྒྱ་ནག་གི་དབང་ཤུགས་ཆེ་ཤོས་ཀྱི་འགོ་ཁྲིད་དུ་ཆགས་པར་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་འདུག་སྤྱིར་བཏང་རྒྱ་ནག་གི་རྒྱལ་ཁབ་གཙོ་འཛིན་ནི་མཚོན་རྟགས་རང་བཞིན་ཙམ་ཡིན་ཞིང་ཞི་ཅིན་ཕིང་གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཅུ་པར་དབང་ཆ་གཙོ་བོའི་གོ་གནས་རྒྱུན་བསྲིང་གིས་རྒྱ་ནག་དམར་ཤོག་ཚོགས་པའི་སྤྱི་ཁྱབ་དྲུང་ཆེར་ཡང་བསྐྱར་བདམས་པ་རེད། རེས་གཟའ་པ་སངས་ཉིན་གྱི་འོས་འཕེན་སྐབས་ཞི་ཅིན་ཕིང་དང་ལི་ཆང་གཉིས་ཀྱིས་ཁ་བརྡ་བྱས་པ་བརྙན་འཕྲིན་ནང་ཐོན་ཡོད་ལ་ལི་ཆང་ནི་རེས་གཟའ་སྤེན་པའི་ཉིན་རྒྱ་ནག་གི་སྲིད་བློན་དུ་བསྐོ་གཞག་བྱེད་རྒྱུར་ཚང་མས་ཚོད་དཔོག་བྱེད་བཞིན་ཡོད། དེ་ནི་ཧྲང་ཧའེ་གྲོང་ཁྱེར་གྱི་དམར་ཤོག་སྤྱི་ཁྱབ་དྲུང་ཆེ་ཟུར་པ་དང་ཞི་ཅིན་ཕིན་གྱི་བློས་འཁེལ་བའི་གྲོགས་པོ་འདི་ནས་རྒྱ་ནག་གི་དཔལ་འབྱོར་ཐད་འགན་འཁུར་དགོས་ཡོད་པ་མཚོན་ཡོད། དེ་མིན་རེས་གཟའ་པ་སངས་ཉིན་གོང་ཞུས་དམངས་ཆེན་ཚོགས་འདུའི་ཁྲོད་ལོ་ན་དྲུག་ཆུ་རེ་དྲུག་ཡིན་པའི་ཀྲའོ་ལེ་ཅི་རྒྱ་ནག་རྒྱལ་ཡོངས་དམངས་ཆེན་གྱི་ཚོགས་གཙོ་དང་ལོ་ན་དྲུག་ཆུ་རེ་བརྒྱད་ཡིན་པའི་ཧན་ཀྲིན་རྒྱ་ནག་རྒྱལ་ཁབ་ཀྱི་གཙོ་འཛིན་གཞོན་པར་བསྐོ་གཞག་བྱས་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་དེ་རིང་གི་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་དུ་ད་ལོའི་རྒྱལ་སྤྱིའི་བུད་མེད་ཀྱི་དུས་ཆེན་ཉིན་འཛམ་གླིང་ཡུལ་གྲུ་གང་སར་བུད་མེད་ཚོས་ཕོ་མོ་འདྲ་མཉམ་གྱི་དགོས་འདུན་བཏོན་ནས་ཁྲོམ་སྐོར་སོགས་ཀྱི་ལས་འགུལ་སྣ་མང་སྤེལ་ཡོད་པ་དང་མཉམ་འབྲེལ་རྒྱལ་ཚོགས་ཀྱིས་ཕོ་མོ་འདྲ་མཉམ་ཡོང་བར་ད་དུང་ལོ་སུམ་བརྒྱ་ཙམ་འགོར་སྲིད་པའི་ཚོད་དཔོག་བྱས་པ་སོགས་ཀྱི་ཐད་ལ་རྡོ་རྗེ་མཚོ་གིས་གནས་ཚུལ་ཕྱོགས་བསྡུས་ཞུ་བར་གསན་རོགས་གནང།

ཉེན་རྟོག་པས་ཁྲོམ་སྐོར་བ་རྣམས་བཀག་འགོག་བྱས་པའི་དབང་གིས་ཕྱོགས་གཉིས་བར་རྩོད་གླེང་གི་གནས་ཚུལ་ཡང་བྱུང་འདུག། ཡང་ཧྥི་ལི་པིན་གྱི་རྒྱལ་ས་མ་ནི་ལ་ནས་མི་གྲངས་བརྒྱ་ཕྲག་འགས་སྲིད་འཛིན་ལས་ཁུངས་ཀྱི་ཉེ་འཁྲིས་སུ་རྔམ་སྟོན་ཁྲོམ་སྐོར་བྱས་ཡོད་པ་དང་ངོ་རྒོལ་ནང་ཞུགས་མཁན་ཚོས་སྲིད་གཞུང་གིས་བུད་མེད་ལས་ཀ་བ་ཚོར་སྐྱེས་པ་ཚོ་དང་གཅིག་མཚུངས་ཀྱི་ཁེ་ཕན་སྤྲོད་དགོས་པ་སོགས་ཀྱི་དགོས་འདུན་བཏོན་འདུག། དེ་བཞིན་དུ་ཨིན་རྡུ་ནེ་ཤི་ཡའི་རྒྱལ་ས་ཇཱ་ཀིར་ཏཱ་རུ་བུ་མོ་ན་གཞོན་ཚོས་སྣེ་ཁྲིད་དེ་མི་གྲངས་བརྒྱ་ཕྲག་མང་པོས་འབོད་ཚིག་ཁྱེར་ནས་རྔམ་སྟོན་ཁྲོམ་སྐོར་བྱས་འདུག། བུད་མེད་ཀྱི་ཐོབ་ཐང་རྩོད་ལེན་པ་ཚོས་རྒྱལ་ཁབ་འདིའི་ནང་གི་ཕོ་མོ་དབྱེ་འབྱེད་ཀྱི་གནས་སྟངས་ང་ཚོས་གསལ་བོར་མཐོང་གི་ཡོད་ལ། བུད་མེད་ཚོར་དངོས་ཡོད་དྲང་བདེན་གྱི་ཐོབ་ཐང་མེད་པ་དང་བུད་མེད་ཚོ་ནི་གྱོང་ཕོག་མཁན་ཡིན་པ་དང་ཆགས་སྤྱོད་སུན་གཙེར་སོགས་ཀྱི་ཉེས་ཆད་ཕོག་པ་སོགས་དྲང་བདེན་མ་ཡིན་པའི་གནད་དོན་མང་དག་ཅིག་སྲིད་གཞུང་ནང་ཁུལ་དུའང་བྱུང་གི་ཡོད་ལུགས་སོགས་ཐེར་འདོན་བྱས་འདུག། ཡང་དབྱིན་ཡུལ་གྱི་རྒྱལ་ས་ལན་ཀྲན་དུ་ཨི་རན་གྱི་བུད་མེད་ཚོའི་ཐོབ་ཐང་ལ་རྒྱབ་སྐྱོར་གྱིས་དེ་སྔོན་རྐྱེན་ལམ་དུ་བཏང་བའི་ཨི་རན་གྱི་བུད་མེད་མ་ཧ་ས་ཨ་མེ་ནི་གི་འདྲ་པར་ལག་ཏུ་བཟུང་ནས། ཨ་མེ་ནི་གིས་ཁ་ཆེའི་བུད་མེད་ཀྱི་སྲོལ་རྒྱུན་གྱོན་གོས་ཧེ་ཇཱབ་མ་གོན་པའི་དབང་གིས་ཨི་རན་གྱི་ཉེན་རྟོག་པས་འཛིན་བཟུང་བྱས་མཐར་ཚེ་སྲོག་ཤོར་བའི་དོན་རྐྱེན་དེ་ཐེར་འདོན་གྱིས་བུད་མེད་ཚོར་རང་དབང་དགོས་ཞེས་སྐད་འབོད་ཁྲོམ་སྐོར་བྱས་འདུག། དེ་བཞིན་དུ་སི་པན་གྱི་རྒྱལ་ས་སྦར་སི་ལོ་ན་རུ་བུད་མེད་གཙོ་བོར་གྱུར་པའི་མི་གྲངས་བརྒྱ་ཕྲག་མང་པོས་འབོད་ཚིག་སྣ་མང་འཁྱེར་ནས་བུད་མེད་ཚོར་འདྲ་མཉམ་གྱི་ཐོབ་ཐང་དགོས་པའི

རྒྱལ་ཁབ་དེ་དག་གི་རྔམ་སྟོན་ཁྲོམ་སྐོར་ཁག་ནང་ཞུགས་མཁན་མང་ཆེ་བ་བུ་མོ་ན་གཞོན་ཚོ་ཡིན་པ་མ་ཟད་ད་དུང་སྐྱེས་པ་མི་ཉུང་བ་ཞིག་ཀྱང་མཉམ་ཞུགས་བྱས་འདུག་མཉམ་འབྲེལ་རྒྱལ་ཚོགས་ཀྱི་བུད་མེད་སྒྲིག་འཛུགས་ཞེས་ཕོ་མོ་འདྲ་མཉམ་དང་བུད་མེད་ཀྱི་ཐོབ་ཐང་སྲུང་སྐྱོབ་བུད་མེད་ཀྱི་ནུས་སྟོབས་གོང་སྤེལ་བཅས་ཀྱི་ལས་དོན་སྒྲུབ་མཁན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་འདིས

འཕྲུལ་ལས་རིག་པའི་གསར་བརྗེའི་ནང་མཉམ་ཞུགས་བྱ་གལ་ཆེ། ང་ཚོའི་མི་ཚེ་དེ་དེང་རབས་ཅན་གྱི་འཕྲུལ་རིག་ལ་བརྟེན་ཡོད། དཔེར་ན་དྲ་ཐོག་དངུལ་ཁང་དང། སྤྱི་ཚོགས་དྲ་རྒྱའི་འབྲེལ་ལམ་སོགས་འཕྲུལ་ལས་རིག་པའི་བརྒྱུད་ལམ་ནི་ང་ཚོར་གལ་ཆེན་པོ་ཆགས་ཡོད། ཡིན་ནའང་འཛམ་གླིང་སྟེང་བུད་མེད་ཡོངས་ཀྱི་བརྒྱ་ཆའི་སུམ་ཅུ་སོ་བདུན་གིས་དྲ་རྒྱ་བེད་སྤྱོད་གཏོང་གི་མེད།

ཉིས་སྟོང་ལྔ་བཅུ་ལོ་ཙམ་ལ་ལས་གནས་མཐའ་དག་གི་བརྒྱ་ཆའི་བདུན་ཅུ་དོན་ལྔ་ཙམ་དྲ་རྒྱ་དང་འཕྲུལ་ལས་རིག་པ་བརྒྱུད་ནས་བསྒྲུབ་རྒྱུ་ཡིན་པས་ན་བུད་མེད་ཚོས་དུས་ཚོད་ཀྱི་གྲ་སྒྲིག་བྱེད་དགོས་ཀྱི་ཡོད་པའི་སྐོར་སོགས་གསུངས་ཡོད་པ་རེད། ཡང་མཛད་སྒོའི་ཐོག་མཉམ་འབྲེལ་རྒྱལ་ཚོགས་ཀྱི་བུད་མེད་སྒྲིག་འཛུགས་ཀྱི་སྤྱི་ཁྱབ་འགན་འཛིན་ལྕམ་སི་མཱ་བྷ་ཧོ་ལགས་ཀྱིས། དེང་རབས་འཕྲུལ་རིག་གི་དུས་སྐབས་འདིར་བུད་མེད་ཚོའི་ཐོབ་ཐང་འདྲ་མཉམ་གྱི་གནས་སྟངས་ལྡབ་འགྱུར་གྱིས་ཇེ་སྡུག་ཏུ་འགྲོ་བཞིན་ཡོད་སྐོར་ཐེར་འདོན་བྱས་ཡོད་པ་རེད། At the heart of every crisis we see inequality multiply. ཡང་རྒྱལ་སྤྱིའི་བུད་མེད་ཀྱི་དུས་ཆེན་ཉིན་མཉམ་འབྲེལ་རྒྱལ་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ Antonio Guterres ལགས་ཀྱིས་ཕོ་མོའི་དབྱེ་འབྱེད་ཀྱི་གནད་དོན་གང་སར་ཡོད་སྐོར་ཐེར་འདོན་གནང་ཡོད་པ་རེད།

བུ་མོ་ན་ཆུང་རྣམས་བཙན་དབང་གིས་སློབ་གྲྭ་ནས་ཕྱིར་འདོན་པ་དང་གཅར་རྡུང་བཏང་བའི་གནས་ཚུལ་ཁག་དཔང་རྟགས་དང་བཅས་པའི་གནས་ཚུལ་ཡོད་པས་གནས་སྟངས་འདིས་ཕོ་མོ་འདྲ་མཉམ་ཡོང་བའི་རེ་བའི་ལམ་ཐག་ད་དུང་ཡང་རྒྱང་ཐག་རིང་བོ་ཡིན་སྐོར་སོགས་གསུངས་ཡོད་པ་རེད། སྔོན་མ་འཛམ་གླིང་སྟེང་ཤེས་འཇོན་གཉིས་ལྡན་གྱི་བུད་མེད་རྣམས་ཀྱིས་འགོ་ཁྲིད་དེ། བློ་སྟོབས་ཆེན་པོས་ལོ་མང་རིང་སྐྱེས་པ་དང་འདྲ་མཉམ་གྱི་ཐོབ་ཐང་རྩོད་ལེན་གྱིས་རྒྱལ་སྤྱིའི་སྟེང་ལས་འགུལ་རབ་དང་རིམ་པ་སྤེལ་བ་བརྒྱུད་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོའི